བོས་སོ་སྡུག་བསྔལ་གཞན་དག་ཏུ་གཡུལ་བཞག་ད་སྡུག་བསྔལ་དམྱལ་བ་ལ་བྱས་ན་ཁོ་བོས་ཚ་དམྱལ་ལ་སྐྱེས་བསྲིངས་འགྲོ་དང་གྲང་དམྱལ་ལ་སྐྱེས་བསྲིངས་འགྲོ་ཟེར་ན་ཡང་ཨ་ལེ། དེའི་དུས་ཚོད་སྡུག་བསྔལ་ད་ལྟ་ཁོ་གནོད་པའི་ཡུལ་ཡོད་པ་རང་རེད་དང་པོ་ས་ཆ་ཁོ་ན་ལ་སླེབས་པ་ཙམ་གྱིས་སྡུག་བསྔལ་ད་ག་རུ་ཅིག་མྱོང་དགོས་པ་རེད་དེ་བཟོད་གླགས་རྩ་ནས་མི་འདུག་བསམ་བསམ་ཞིག་ཁོ་ཡོང་བ་ལ་འོ་ཐུག་བསམ་སྟངས་དེ་ཅི་བསམ་སྟངས་ད་དེ་ལས་ད་དེ་འདྲ་གང་བྱེད། ད་ང་རང་ཚོ་མ་སོང་ན་ཁག་སོ་རེད་ད་མ་ཤི་ཡོད་མེད་ད་ཤི་ན་ད་ཤི་མ་ཐག་ཏུ་གློ་དབུགས་དེ་ཆད་ན་ད་ཆད་མ་ཐག་ཏུ་ད་གང་ལྟར་ཀྱང་འགྲོ་ས་མ་གི་མ་གཏོགས་མི་འདུག།

གང་ཅི། སོ་སྲིན་ལ་སྡིག་པ་ནི་ཞེ་པོ་ཅིག་ཡོད་པ་རེད་སྡིག་པ་འདི་ནི། ཚེ་འདི་ལ། ཕ་གི་གཙང་མར་བཟོས་བྱས་དག་ནི་ཐུབ་ཡས་ནི་ཁག་པོ་ཞིག་ད་རེད། ཨ་ནི། ད་གང་ཅི། ནམ་ཞིག་ཅིག་མ་གཏོགས་ཤི་ནི་ཤི་དགོས་རེད་ཤི་བའི་ཉིན་མ་དེ་ད་གང་ཅི་སྡིག་པ་འདི་ཡོད་ཡོད་པ་ལ་ཤི་བ་ཅིག་རེད། ཤི་ཤི་ན་ད་མ་གི་མ་གཏོགས་འགྲོ་ས་རྩ་ནས་ཡོད་མ་རེད། ད་གང་ཅི། ལོ་སྔ་རྟིང་ཙམ་རེད་མ་གཏོགས། ང་སླེབས་ས་ད་ག་རང་སླེབས་དགོས་ཀོ་འདུག་བསམ་བསམ་དུ་བྱས་བ་འདུག་བསམ་ད། ལེ་རེད། ད་གཞི་ནས། ད་གང་ལྟར། མི་ཚེ་ལྷག་མ་ག་ཚོད་སྡོད་ཀྱི་ཡོད་ན་ལྟ་གོ་མི་ཚེ་ལྷག་མ་ག་ཚོད་སྡོད་རྒྱུ་ང་ཚོ་ལ་གཅིག་ཡོད་མ་རེད་ག་རེ་ཟེར་དགོས་རེད། ངེས་ངེས་རྩ་ནས་ཡོད་མ་རེད་གང་ལྟར་ཀྱང། ལོ་གཅིག་གཉིས་གསུམ་དུ་ག་ཚོད་སྡོད་ཡས་ཡོད་ན་རེད་དེའི་རིང་དེ་ལ་ལྟ། མོ་ནས་ད་ལྟ་འདིར་ད་ལྟ་འདིའི་ལུས་རྟེན་འདིའི་སྒང་ནས། ཅི། སྡུག་བསྔལ་དེ་ཚོ་མྱོང་མི་དགོས་ཡས་ཐབས་ཤེས་ཅིག་བྱས་ན་གང་ཐུབ་ཐུབ་བྱས་ན་ག་ལ་གང་འཚམ་ཅིག་བྱེད་ཐུབ་ཀྱི་རེད། ཐུབ་ཡས་ཅིག་འདུག། དེ་ལྟར་ལྟ། སྡུག་བསྔལ་དེའི་རྒྱུ་དེ་བས་སྡིག་པ་མི་དགེ་བ་དེ་ཚོ་ད་ལྟ་བར་དུ་བསགས་པ་དེ་ཚོ་བས་གང་ཐུབ་ཐུབ་ཅིག་ལ་སྡིག་སྦྱོང་དང་གང་ཐུབ་ཐུབ་ཅིག་ད་ཐབས་ཤེས་འདྲ་མི་འདྲའི་སྒོ་ནས་སྡིག་སྦྱོང་རོགས་གང་ཐུབ་ཐུབ་ཅིག་བྱེད་བསམ་བསམ་དུ་བྱས། ད་དེ་ཡི་སྡུག་བསྔལ་དེ་དག་ལ་ཡོད་ག་རེ་ཟེར་དགོས་རེད། ད་ནི་ད་ལྟ་གཞི་ནས་མྱོང་རྒྱུ་ནི་ད་ཐག་ཆོད་ཚར་རེད་དེ་མྱོང་རྒྱུ་ཐག་ཆོད་ཚར་ད་ད་ལྟ་ལུས་སྟེང་འདི་ལ་མ་སླེབས་གོང་དུ་ད་དེ་ལ་སྡུག་བསྔལ་དེ་ལ་སྐྱོབ་པའི་ཐབས་སྐྱབས་ཅིག་དེ་བཙལ་ན་ད་སྐྱབས་དེ་བཙལ་ན་ད་ཁོང་ཚོ་ལ་དེ་འདྲ་སྐྱབས་བཙལ་ན་ག་རེ་ཟེར་དགོས་རེད།

བེད་ཀྱི་བློ་ཚང་མ་བཀལ་ནས་ད་ངས་ཁོང་ཚོ་ལ་འབད་དེ་ད་ང་རང་ཚོས་བློས་ལིང་འདི་བཀལ་བྱས་ད་ང་ནི་སྡུག་བསྔལ་དེ་དག་ལ་སྐྱོབ་པའི་སྐྱབས་སྐྱོབ་རོགས་གནང་ཟེར་ནས་ངས་ཁོང་ཚོ་ལ་ད་ཞུས་ཡིན་བསམ་བསམ་བསམ་བཏང། ཨོ་ཐུག་བསམ་བཏང་ནས་ཨ་ལི་ཀུན་སློང་དེ་དེ་འདྲ་ཡར་བཅོས་ཨ་ནི་ད་དེ་བཞིན་དུ་ད་ད་ཡི་དྭགས་ལ་སླེབས་སོང་ན་ཡི་དྭགས་ཟེར་དེ་ད་ཨ་ལི་ས་ཆ་ཁོ་ལ་ཕར་ཚུར་བཞག་ནས་ཁོ་ལ་སྐྱེས་པ་ཙམ་གྱིས་ནི་གང་བྱས། ཟས་སྐོམ་ཆུ་ཐིགས་ཙམ་ཡང་ཟ་རྒྱུ་དང་བཏུང་རྒྱུ་བའི་ཆུ་ཐིགས་ཙམ་ཡང་མ་རག་ལོ་བསྐལ་བ་དེ་ག་ཚོད་ད་ལོ་ཁྲི་ཕྲག་མང་པོ་དེ་འདྲ་སྐྱེས་ཤིག་དེ་འདྲའི་ཁུ་བ་རེད། ཨ་ནི་དེ་འདྲའི་ག་བ་དུད་འགྲོ་རེད།

གར་སོང་མི་ཚེ་སྤི་དང་ངེ་ད་མི་ཚེ་སོ་གར་བ་སོ་སོ་ཚེ་སྤི་དང་ངེ་དེའི་ཆ་ནས་བླང་དོར་ཅི་དང་ཁོ་རང་ལ་དཔེ་བརྟག་ན་ཀ་ཁ་ཡང་མི་ཤེས་མི་ད་དཔེ་ལྐུགས་པ་ལྐུགས་རྐྱང་དེ་འདྲ་ཅིག་ལ་སྐྱེས་ན་གང་དྲག་སམ་བསམ་པ་ཅིག་འོ་ཐུག་བསམ་མ་ཐག་ད་ནི་ད་གང་ལྟར་ཀྱང་འོ་ད་དེ་ཚོ་ལ་སྡུག་བསྔལ་དེ་གང་ཅི་མྱོང་དགོས་ཡས་ད་ས་ཆ་དེ་ལ་སླེབས་རྒྱུ་ནི་ང་སྡིག་པ་བེད་ཡོད་ཡོད་པ་རང་རེད་བེད་ན་སྡིག་པ་མི་དགེ་བ་བཅུ་པོ་དེ་རེད་རེད་སྡིག་པ་མི་དགེ་བ་བེད་ན་ང་རང་ཚོ་དེ་ཡོད་རེད་བ་ད་བེད་ན། སྲོག་གཅོད་དང་ད་ག་ཞིག་ཆེ་སའི་གང་སླེབས་འགྲོ། དཔེར་ན་ངག་འཁྱལ་ཟེར་དེ་ཡོད་རེད་དོན་དག་རྩ་ནས་མེད་པ་ལ་སྐད་ཆ་མང་པོ་བཤད་དེ་ཡོད་པ་རེད་བ། དེ་འདྲ་ངག་འཁྱལ་ཟེར་དེ་གཅིག་པུ་དེ་རང་རང་གི་གོ་རང་རང་ལའང་འབད་དེ་ད་སྔར་བསམ་པ་ཤུགས་ཆེ་ཆུང་གི་སྟོབས་ཀྱིས། ཆེ་བྱུང་ན་ནི་དམྱལ་བ་ལ་སྐྱེ། འབྲིང་བྱུང་ན་ནི་ད་ཡི་དྭགས་ལ་སྐྱེ་ད་དེ་ཆུང་བ་ཅིག་ན་འབད་དུད་འགྲོ་ལ་སྐྱེ་འགྲོ་ད་གང་ལྟར། ངག་འཁྱལ་ལྟ་བུ་སྡིག་པ་མི་དགེ་བ་གཅིག་སྐྱེ་རུ་གཅིག་གིས་འབད་དེ་དམྱལ་བ་ཡི་དྭགས་དུད་འགྲོ་གསུམ་ག་ལ་ལ་སྐྱེ་ཡས་རྒྱུ། བྱེད་ཀྱི་འདུག་ཟེར་སངས་རྒྱས་བཅོམ་ལྡན་འདས་གསུངས་བཞག་དེ་བདེན་པ་ནི་ཡིན་ཐག་ཆོད་རེད་དེ་ཡིན་དུས་ད་ད། གང་ཅི་སྨྲ་བའི་རྒྱུ་དེ་ནི་ཡོད་ཐག་ཆོད་རང་རེད་ང་རང་རྒྱུད་ལ་ད་ལྟའི་གཙང་མ་ཅིག་གང་ཐུབ་ཐུབ་ཅིག་བཟོ་ཡ་ཆེད་ལ་ཐབས་ཤེས་བྱེད་དགོས་བསམ་བསམ་དུ་བྱེད། གོ་སོང་ངས། འོ་འདུག་སེ་བྱས། ཨ་ནི་གཞི་ནས་ད་དེ་འདྲའི་ཞིག་བསམ་བཏང་ནས་གཞི་གཞི་ནས། ཨ་ནི་སྐྱབས་ཡུལ་དེ་བསམ་བཏང།